འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
ཚིག་ཇའམ་ཁོ་ཧྥི་བཅས་སྐྲན་གྱི་ན་ཚ་ཡི་ཉེན་ཁ་ཆེ་རུ་གཏོང་བའི་མིན་ན་ཡང། ཇ་དང་ཚིག་ཇ་སོགས་ཧ་ཅང་ཚ་པོ་འཐུང་བ་ཡིན་ན། སྐྲན་ན་བའི་ཉེན་ཁ་བཟོས་ཡོང་སྲིད་པ་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡི་ཞིབ་འཇུག་ཞིག་གིས་འགྲེལ་བརྗོད་བྱས་འདུག་དེ་ཡང་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་ཚིག་ཇ་ཡིས་སྐྲན་གྱི་ན་ཚ་རྩ་བའི་རྐྱེན་བྱེད་རྒྱུ་ཡོད་པ་རྒྱལ་སྤྱིའི་སྐྲན་ནད་ཞིབ་འཇུག་སྡེ་ཁག་ཅིག་གིས་ཐག་གཅོད་བྱས་ཡོད་པ་རེད། འོན་ཀྱང་ད་ལྟ་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡིས་དེ་ཡི་དཔང་རྟགས་ཀྱི་ཐད་ལ་བསྐྱར་དུ་ཞིབ་འཇུག་བྱེད་སྐབས་ཚིག་ཇ་འཐུང་བ་ཙམ་གྱིས་ཉེན་ཁ་དེ་ལ་བཟོ་གི་ཡོད་པ་ངོས་འཛིན་བྱུང་མི་འདུག་ཞིབ་འཇུག་དེའི་ནང་ལ Oxford གཙུག་ལག་སློབ་གྲྭ་ནས་ཡིན་པའི་སྐྲན་ནད་མཁས་པ་ཨོ་ཝེན་ཡང་གྱིས་ཁོ་ཕི་དེ་བཞིན་དང་པོ་ཉིད་ནས་སྐྲན་གྱི་ཉེན་ཁའི་ཁོངས་སུ་ཅི་འདྲ་བྱས་ནས་བཅུག་པ་ཡིན་པ་ཁོང་གིས་ཤེས་ཐུབ་ཀྱི་མི་འདུག་ཅེས་བརྗོད་ཡོད་པ་རེད། འཛམ་གླིང་ནང་མིད་པ་ཡི་སྐྲན་གྱི་ན་ཚ་ཤུགས་ཆེ་ཤོས་ཡོད་སའི་ལྷོ་ཨ་མི་རི་ཀའི་གླིང་ཆེན་ནང་ལ། ཇ་མཱ་ཏེ་ཟེར་བ་དེ་འཐུང་མཁན་ཚོ་ཡི་ཐོག་ལ་ཞིབ་འཇུག་བྱས་ཡོད་པ་དང། དེ་བཞིན་ཇ་ཚ་པོ་ཤུགས་ཆེན་པོ་འཐུང་མཁན་དཀྱིལ་ཤར་ཁུལ་དང་ཨེ་ཤ་ཁུལ་ལ་ཚན་རིག་པ་གིས་བརྟག་དཔྱད་བྱས་ཡོད་པ་རེད། ཞིབ་འཇུག་དེ་བྱེད་མཁན་གྱི་གྲས་སུ་ཡོད་པ Doctor Diana Loomis ཡིས། ཇ་སོགས་ཧ་ཅང་ཚ་པོ་འཐུང་བ་དེ་ཡིས་སྐྲན་ན་བ་གི་རྒྱུ་ལ་འགྱུར་རྒྱུ་ཡོད་པའི་རྣམ་པ་འདུག་ཅེས་བརྗོད་ཡོད་པ་རེད། ཞིབ་འཇུག་དེའི་བརྗོད་པ་ལྟར་ན། འཐུང་བྱ་ཡི་ཚ་ཚད Celsius དྲུག་ཅུ་ནས་བདུན་ཅུ་ཡི་གོང་དུའམ། Fahrenheit བརྒྱ་དང་བཞི་བཅུ་ཞེ་དགུ་ཡི་གོང་དུ་ཡོད་ན་ཉེན་ཁ་ཡོད་པའི་ཁོངས་སུ་གཏོགས་ཀྱི་ཡོད་པ་རེད། དེ་ནི་སྤྱིར་བཏང་ནས་བཤད་ན་བྱང་ཨ་མི་རི་ཀའི་མངའ་ཁུལ་གྱི་ཇ་ཁང་ཁག་ནང་ཡོད་པའི་འཐུང་བྱ་ལས་ཀྱང་ཚ་བ་ཆེ་བ་ཞིག་ཡིན་པ་རེད། གལ་ཏེ་ཁོ་ཧྥེ་དང་ཇ་ཆུ་ཁོལ་མ་སོགས་ལ་གོང་གི་ཞུས་པའི་དྲོད་ཚད་ལས་བརྒལ་བ་ཡིན་ན། འཐུང་བྱ་དེ་ཡིས་མིད་པ་ཡི་སྦུག་ལམ་ཚིག་འགྲོ་གི་ཡོད་པ་དང། དེ་ཡིས་སྐྲན་ན་བའི་རྐྱེན་བཟོ་གི་ཡོད་པ་ཞིབ་འཇུག་པ་ཡིས་འགྲེལ་བརྗོད་བྱས་འདུག་དེ་ལྟ་བུའི་འཐུང་བྱ་ཡིས་མིད་པའི་ནང་ལ་ཕུང་ཕྲ་ཡི་སྐྱོན་བཟོས་ནས་སྐྲན་ནད་ན་བའི་ཡོང་སྟངས་དེ་དང། ཨ་རག་གིས་མིད་པའི་སྦུག་ལམ་ཚིག་ནས་སྐྲན་ན་བའི་རྐྱེན་བྱེད་པ་གཉིས་བྱེད་སྟངས་འདྲ་པོ་ཡོད་པ་འགྲེལ་བརྗོད་བྱས་ཡོད་པ་རེད། དེ་ཡང་སྨན་པ Ariana Salmon ཟེར་བ་ཨ་མེ་རི་ཀའི Texas གཙུག་ལག་སློབ་གྲྭའི Anderson སྐྲན་ནད་ཞིབ་འཇུག་ཁང་གི་ཡིན་པ་དེ་ཡིས Live Science ཟེར་བའི་འཕྲོད་བསྟེན་སྐོར་གྱི་ཤེས་བྱ་སྤེལ་མཁན་ལ་འགྲེལ་བརྗོད་བྱས་པ་ལྟར་ན། ཁོང་གིས། དཔེར་ན་ཨ་རག་གིས་སྐྲན་གྱི་ན་ཚའི་རྐྱེན་བཟོ་གི་ཡོད་པ་དེ་ཡང། མི་ཡི་མིད་པ་གི་ཕུང་ཕྲ་ལ་སྐྱོན་བཟོ་གི་ཡོད་པ་ལ་བརྟེན་ནས་རེད། དེ་བཞིན་དུ་འཐུང་བྱ་ཧ་ཅང་ཚ་པོ་འཐུང་བ་ཡིན་ན་དེ་དང་འདྲ་བའི་སྐྱོན་བཟོ་གི་ཡོད་རེད་ཅེས་བརྗོད་འདུག་ཐེངས་འདིའི་ཞིབ་འཇུག་དེ་ཡི་རྩོམ་པ་པོ་ཡི་གྲས་སུ་ཡོད་པ་ཚན་རིག་པ Mariana Stern གྱིས་འཐུང་བྱ་ཚ་པོ་ཡིས་སྐྲན་གྱི་ན་ཚ་བཟོ་སྟངས་དེ་ལ་འགྲེལ་བརྗོད་བྱེད་པ། མིད་པ་ཡི་ནང་གི་སྐྱི་མོ་ལ་སྐྱོན་བྱེད་པ་དེ་ཡིས་སྐྲན་ནད་ཀྱི་རྐྱེན་བྱེད་པའི་ཉེན་ཁ་ཡོད་ན་ཡང། དེ་ནི་མིད་པ་ཚིག་པ་དེ་རང་གིས་བཟོ་གི་ཡོད་དམ་ཡང་ན། དེ་ཡིས་རྒྱུ་རྫས་གཞན་ཕོག་པར་བྱས་ནས་མཉམ་དུ་སྐྲན་གྱིས་བཟོ་གི་ཡོད་པ་དེ་ལ་ད་ལྟའི་ཆར་ལ་ཤེས་རྟོགས་བྱུང་མེད་པར་འགྲེལ་བརྗོད་བྱས་ཡོད་པ་རེད། དེ་སྔོན་ཙི་ཙིའི་ཐོག་ལ་ཞིབ་འཇུག་བྱེད་མཁན་ཚོ་ཡིས་རྡོ་ཐ་དང་དེའི་ནང་ལ་ཡོད་པའི་རྫས་ལུས་ལ་ཕྱིན་ཚར་བ་རྣམས་ཀྱིས་འཐུང་བྱ་ཚ་པོ་འཐུང་བ་ཡིན་ན་དེ་ཡིས་སྐྲན་ནད་ཀྱི་རྐྱེན་བྱེད་ཀྱི་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད། ཡང་འཐུང་བྱ་ཚ་པོ་ཡིས་ཅི་འདྲ་བྱས་ནས་སྐྲན་གྱི་རྐྱེན་བྱེད་ཀྱི་ཡོད་པའི་ཐད་ལ་སྨན་པ Stern གྱིས་མུ་མཐུད་ནས་བརྗོད་པ། མི་རྣམས་ལ་མཚོན་ན་ཐ་མག་འཐེན་པ་དང། ཡང་ན་མི་གཞན་གྱི་ཐ་མག་གི་དུ་བ། དེ་བཞིན་དུ་ཁོར་ཡུག་ནང་གི་འབག་བཙོག་དང་ཨ་རག་སོགས་ཀྱི་བརྒྱུད་ནས་སྐྲན་གྱི་རྒྱུ་ཆ་མང་པོ་རྒྱུན་མཐུད་ནས་ཁོག་པའི་ནང་འགྲོ་གི་ཡོད་རེད། དེ་བཞིན་དུ་རང་སོ་སོའི་ལུས་ཀྱིས་ཀྱང་སྐྲན་གྱི་རྒྱུ་ཆར་འགྱུར་བའི་ཕུང་ཕྲ་སྐྲུན་གྱི་ཡོད་རེད་ཅེས་བརྗོད་ཡོད་པ་དང། གོང་གི་རྐྱེན་དེ་ཚོ་ཡི་ཐོག་ལ་མི་ཚོར་གཞན་གྱི་རྐྱེན་མཐོ་པར་འདྲེས་ན་སྐྲན་ན་བའི་ཉེན་ཁ་ཆེ་རུ་འགྲོ་གི་ཡོད་པ་འགྲེལ་བརྗོད་བྱས་ཡོད་འདུག་དེ་ཡི་གོ་དོན་ནི་དཔེར་ན་དུ་བ་འཐེན་མཁན་ཞིག་གམ་ཡང་ན་སྐྲན་གྱི་རྒྱུ་ཆར་འགྲོ་བའི་རྫས་ལུས་ལ་ཕྱིན་ཚར་བའི་མི་ཞིག་ཡིན་ཚེ། དེ་ཡིས་འཐུང་བྱ་ཚ་པོ་འཐུང་ན་ཉེན་ཁ་དེ་སྔར་བས་ཆེ་བར་འགྲོ་གི་ཡོད་པ་སྟོན་གྱི་ཡོད་པ་ཞིག་རེད། འོན་ཀྱང་ཁོང་གིས་ཀྱང་གནས་ཚུལ་འདི་ཞིབ་ཕྲ་ཤེས་པ་ལ་ད་དུང་ཡང་ཞིབ་འཇུག་མུ་མཐུད་ནས་བྱེད་དགོས་པ་ཞིག་རེད་ཅེས་བརྗོད་ཡོད་པ་རེད། གོང་དུ་ཞུས་པའི་འཐུང་བྱ་ཚ་པོ་དེ་འདྲ་སྤྱིར་བཏང་ནས་བཤད་ན་ཨ་མི་རི་ཀ་དང་ཡོ་རོབ་ས་ཁུལ་ལ་འཐུང་མཁན་དེ་ཙམ་མེད་པ་ཞིག་རེད། ཨ་རིའི་ནང་ལ་ཁྱབ་བརྡལ་ཆེ་བའི Starbucks སོགས་ཀྱི་ཇ་ཁང་ནང་ལ་བཟོ་བའི Coffee རྣམས་གོང་དུ་བརྗོད་པའི་ཚ་བའི་ཚད་གཞི་ལས་བརྒལ་གྱི་མེད་པ་ཞིག་རེད། འོན་ཀྱང་ལུང་པ་ཡི་ཆ་ནས་བཤད་ན་ཧ་ཅང་ཚ་པོ་འཐུང་མཁན་གྱི་གྲས་སུ་ལྷོ་ཨ་མི་རི་ཀ་དང། དཀྱིལ་ཤར་ཁུལ། ཨེ་ཤི་ཡ། ཨ་ཧྥི་རི་ཀའི་ཤར་ཕྱོགས་སོགས་ཚུད་ཀྱི་ཡོད་པ་རེད། ཐེངས་འདིའི་ཞིབ་འཇུག་དེའི་ནང་ལ་དམིགས་བསལ་གྱིས་བོད་ནང་ལ་ཞིབ་འཇུག་བྱས་པའི་གནས་ཚུལ་མི་འདུག་འོན་ཀྱང་བོད་ནང་ལ་ཇ་འཐུང་བའི་སྐབས་སུ་ཇ་ཚ་པོ་མི་འཐུང་རྒྱུ་དེ་གལ་ཆེན་པོ་ཞིག་ཡིན་པ་སྟོན་གྱི་ཡོད་པ་ཞིག་རེད། ཐེངས་འདིའི་ཚན་རིག་པ་ཉི་ཤུ་རྩ་གསུམ་ཡིས་དཔྱད་པའི་ཞིབ་འཇུག་གི་རྒྱུ་ཆ་དེ་དེ་སྔོན་ནས་ཞིབ་འཇུག་བརྒྱུད་རིམ་བྱས་ཚར་བའི་རྒྱུ་ཆ་ཁག་ཅིག་ཡིན་པ་དང། ཞིབ་འཇུག་གི་རྒྱུ་ཆ་དེ་ཚོའི་བརྒྱུད་ནས་དེ་སྔོན་ནས་འཐུང་བྱ་ཧ་ཅང་ཚ་པོ་འཐུང་བ་ཡིན་ན་མིད་པ་ཡི་སྐྲན་ནད་ན་བཞིན་ཡོད་པའི་གནས་ཚུལ་མི་རྣམས་ཀྱིས་དོ་སྣང་བྱུང་ཟིན་པ་ཞིག་ཡིན་པ་རེད། འོན་ཀྱང་ཐེངས་འདིར་ཚན་རིག་པ་ཉི་ཤུ་རྩ་གསུམ་གྱིས་ཆེད་དུ་གནད་དོན་དེ་དཔྱད་གཞིར་བྱས་ནས་ཕྱོགས་སྡོམ་བརྒྱབ་པ་དེ་ཡིས་འཐུང་བྱ་ཚ་པོ་དང་གྲེ་སྐྲན་བར་གྱི་འབྲེལ་བ་ཡོད་པའི་རྣམ་པ་གསལ་དུ་བཏང་ཡོད་པ་ཞིག་རེད། ཞིབ་འཇུག་གི་རྒྱུ་ཆ་དེ་ཚོ་ཡིས་རྒྱ་ནག་དང་ཨི་རན། ཏུར་ཀི། ལྷོ་ཨ་མི་རི་ཀ་བཅས་ནང་གནད་དོན་དེ་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད། འོན་ཀྱང་སྤྱིར་ཚན་རིག་པ་རྣམས་ཀྱིས་ཞིབ་འཇུག་གང་ཞིག་བྱས་ཀྱང་དེའི་ཐད་ལ་གཟབ་གཟབ་བྱས་ནས་ཤོད་ཀྱི་ཡོད་པ་ལྟར་ཐེངས་འདིར་ཚན་རིག་པ་རྣམས་ཀྱིས་སྐད་ཆ་འཇོག་སྟངས་ལ་ཡང་འདི་ཡི་ཐད་ལ་ད་དུང་ཡང་མུ་མཐུད་ནས་ཞིབ་འཇུག་བྱས་ནས་གནས་ཚུལ་ཆ་ཚང་ཤེས་དགོས་པ་ཞེས་འགྲེལ་བརྗོད་བྱས་ཡོད་པ་རེད། བོད་ཀྱི་གསོ་བ་རིག་པ་ཡི་གནད་དོན་འདི་ཡི་ཐད་ཀྱི་ལྟ་སྟངས་ཀྱི་ཐད་ལ་དེ་སྔོན་བོད་ནང་ཡོད་པའི་རྒྱ་ནག་གཞུང་འབྲེལ་དྲ་ལམ་ཤང་རི་ལ་ཟེར་བ་ཡི་ཐོག་ལ་གནས་ཚུལ་འདི་འདྲ་ཞིག་བཀོད་འདུག་མིག་སྔར་རང་རྒྱལ་གྱི་གློ་བའི་སྐྲན་ནད་དང་མཆིན་པའི་སྐྲན་ནད་མིད་པའི་འབྲས་སྐྲན་ཕོ་བའི་འབྲས་སྐྲན་སོགས་ཀྱི་ནད་བྱུང་ཚད་དང་ནད་ཀྱི་དབང་གིས་འཆི་ཚད་ཇེ་མང་དུ་སོང་ཡོད། ཟ་མ་ཚ་མོ་ཟོས་ན་མིད་པའི་འབྲས་སྐྲན་ན་བར་འབྲེལ་བ་དམ་པོ་ཡོད། མི་ཡི་མིད་པ་ནི་འཇམ་ཞིང་མཉེན་པའི་གཟུགས་སུ་ཆགས་ཡོད་པར་མ་ཟད། བཟའ་བཏུང་དྲོད་ཚད་ལྔ་བཅུ་ནས་དྲུག་ཅུ་ལས་བརྒལ་ན་མིད་པའི་སྐྱི་ཤུབས་ལ་སྐྱོན་ཐེབས་སྲིད། རྒྱུན་པར་མིད་པ་ལ་སྲེག་སྐྱོན་ཐེབས་ན་ནད་རིགས་གང་མང་སྐྱེས་ནས་ཡུན་རིང་འགོར་ན་མིད་པའི་སྐྱི་ཤུབས་ཀྱི་སྤུས་ཚད་ལ་འགྱུར་ལྡོག་བྱུང་ནས་འབྲས་སྐྲན་དུ་འགྱུར་གྱི་ཡོད་ཅེས་བཀོད་ཡོད་པ་རེད། ཡང་ཇ་མང་པོ་འཐུང་མཁན་ཡིན་པར་ངོས་འཛིན་བྱས་པའི་དབྱིན་ཡུལ་གྱི་ཇ་འཐུང་སྟངས་དེ་ལ་ཞིབ་འཇུག་བྱས་ཡོད་པ་དང། ཁོ་ཚོ་ཡིས་ཇ་ཚ་པོ་ཡི་ཐོག་ལ་འོ་མ་གྲང་མོ་བླུགས་ནས་འཐུང་གི་ཡོད་པ་དེ་ཡིས་ཇ་ཡི་ཚ་དྲོད་གཅོག་གི་ཡོད་པར་བརྟེན་ནས་མིད་པའི་འབྲས་སྐྲན་གྱི་ཉེན་ཁ་ཇེ་ཆུང་དུ་གཏོང་གི་ཡོད་པ་འགྲེལ་བརྗོད་བྱས་འདུག་དེ་ཡང་དབྱིན་ཡུལ་དུ་བྱས་པའི་ཞིབ་འཇུག་ཞིག་གིས་ཇ་དཀར་ཡོལ་གང་གི་ནང་ལ་འོ་མ་མི་ལི་ལི་ཊར་བཅུ་བླུགས་པ་ཡིན་ན་དེ་ཡིས་སྐར་མ་ལྔ་ཡི་ནང་ཚུད་དུ་ཇ་ཚ་པོ་ཡི་དྲོད་ཚད་སེལ་སི་ཡས་དྲུག་ཅུ་རེ་ལྔ་ཡི་འོག་ཏུ་ཆུང་དུ་གཏོང་གི་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད། བོད་ཀྱི་ས་ཁོངས་མང་པོ་ལ་འཐུང་བའི་བོད་ཇ་དཀྲུག་ཇ་འཐུང་མཁན་རྣམས་ལ་མཚོན་ན་ཇ་བསྲུབ་པ་ཡི་སྐབས་སུ། ཇ་ཡི་དྲོད་ཚད་ཆུང་དུ་འགྲོ་གི་ཡོད་སྲིད་པ་ཞིག་རེད། དེ་བཞིན་དུ་བསྲུབ་ཇའམ་དཀྲུག་ཇ་སླར་ཡང་བསྐོལ་བའི་སྲོལ་མེད་པ་ལ་བརྟེན་ནས་དེ་ཡིས་གཅིག་བྱས་ན་དྲོད་ཚད་སྟངས་འཛིན་ཡག་པོ་ཡོང་གི་ཡོད་སྲིད། འོན་ཀྱང་ཐེངས་འདིར་དེའི་སྐོར་ལ་ཞིབ་འཇུག་བྱས་པའི་གནས་ཚུལ་གང་ཡང་མཐོང་རྒྱུ་མི་འདུག་གསན་མཁན་རྣམ་པ་ཚོ་ཐེངས་འདིའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་ནང་ལ་འཐུང་རྒྱུ་ཚ་པོ་འཐུང་བ་ཡིན་ན།